གཞིས་བྱེས་བོད་རིགས་སྤུན་ཟླ་རླུང་འཕྲིན་ཉན་མི་རྣམ་པ་ཚོ་སྐུ་ཁམས་བཟང་ངག་སྒྲོན་ཡིན་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཁམས་སྐད་ཀྱི་ནང། དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ། རབ་གནས་ཆུ་ཡོས་ལོ་ཡི་བོད་ཟླ་བཅུ་གཅིག་པ་ཡི་ཚེས་དྲུག་དང་ཕྱི་ལོ་ཉིས་སྟོང་ཉེར་གསང་སང་ལོ་ཡི་ཕྱི་ཟླ་བཅུ་གཉིས་པ་ཡི་ཚེས་བཅོ་བརྒྱད།

དེ་ཡང་བོད་མི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གིས་ཟླ་བ་འདིའི་ཕྱི་ཚེས་བཅུ་གཅིག་ནས་བཅོ་ལྔ་གི་བར་ཉིན་གྲངས་ལྔ་གི་རིང་འབྲས་ལྗོངས་ཀྱི་རྒྱལ་ས་སྒང་ཏོག་གི་ནང་གི་དཔལ་འབྱོར་རྩེད་ཐང་དུ་ལག་ལེན་སོ་བདུན་མ་ཡི་སྒོ་ནས་གསུང་ཆོས་དང། ནུབ་བྷང་གལ་གྱི་གྲོང་ཁྱེར་ས་ལུ་སྒ་གི་ནང་གི་དཔལ་ལྡན་སྲད་རྒྱུད་གྲྭ་ཚང་དུ་སེམས་བསྐྱེད་ཀྱི་ཆོས་འབྲེལ་བཀའ་དྲིན་བསྩལ་གནང་ཡོད་ཅིང། ད་རེས་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གི་གསུང་ཆོས་ཞུ་ཆེད་དུ་ཀ་རྡོར་སྒང་གསུམ་ཤི་ལོང་དང་ཨ་རུ་ན་ཅལ། དེ་བཞིན་འབྲུག་ཡུལ་དང་བལ་ཡུལ་བཅས་ནས་བོད་མི་དང་ས་གནས་ཡུལ་མི་དད་ལྡན་པ་ཁྲི་ཚོ་མང་པོ་ཕེབས་ཡོད་པ་དང། ལྷག་པར་དུ་ད་རེས་འབྲུག་ཡུལ་ནས་ཁྱོན་དད་ལྡན་པ་ལྔ་བརྒྱ་ལྷག་ཙམ་ཞིག་ཕེབས་ཡོད་པ་འབྲུག་ཡུལ་ནས་ཡིན་པའི་དད་ལྡན་པ་དབང་ཕྱུག་རྡོ་རྗེ་ལགས་ཀྱིས་འདི་ག་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་ཡོད་པ་རེད། ཡང་ཁོང་གིས་ཁོ་རང་གི་མི་ཚེ་ཡི་ནང ྋགོང་ས་མཆོག་བརྙན་འཕྲིན་གྱི་ནང་མཇལ་བ་ཙམ་མ་གཏོགས་སྐུ་དངོས་སུ་མཇལ་མྱོང་མེད་པས་ད་རེས་འདི་ལ ྋགོང་ས་མཆོག་མཇལ་རྒྱུ་བྱུང་བ་ལ་དགའ་ཚོར་ཆེན་པོ་བྱུང་བ་དང་སྐལ་བ་བཟང་པོ་བྱུང་ཡོད་པ་དང། ྋགོང་ས་མཆོག་གི་བཀའ་སློབ་གཙོ་བོ་འཛམ་གླིང་འདིའི་སྟེང་ལ་ཆོས་ལུགས་མི་འདྲ་བ་མང་པོ་ཡོད་ན་ཡང། ཚང་མ་གིས་གཞན་ལ་ཕན་པ་སྒྲུབ་དགོས་པའི་གི་བསླབ་བྱ་གནང་གི་ཡོད་པ་དེ་གིས་ང་རང་ལ་སེམས་འགུལ་ཆེན་པོ་ཐེབས་བྱུང་ཞེས་གསུངས་ཡོད་པ་རེད། སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་འབྲས་ལྗོངས་སུ་ད་བར་ཆིབས་བསྒྱུར་ཐེངས་བདུན་བསྐྱངས་ཡོད་པ་དང། ཐེངས་དང་པོ་དེ་ཕྱི་ལོ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དྲུག་གི་ལོར་སྟོན་པ་སྐུ་མྱ་ངན་ལས་འདས་ནས་ལོ་ངོ་ཉིས་སྟོང་ལྔ་བརྒྱ་འཁོར་བའི་གི་དུས་སྟོན་གྱི་སྐབས

ཡང་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ཚོགས་གཞོན་བཀྲས་ཁང་སྒྲོལ་མ་ཚེ་རིང་ལགས་ཀྱིས་འགོ་ཁྲིད་པའི་སྤྱི་འཐུས་རྒྱུན་ལས་གསུམ་གིས་ཉི་མ་ལྔ་གི་རིང་རྒྱ་གར་གཞུང་གི་མི་སྣ་ཁག་གཅིག་ལ་བོད་དོན་ཞུ་སྐུལ་གྱི་ལས་འགུལ་དེ་ཕྱི་ཚེས་བཅུ་དྲུག་གི་ཉིན་ལ་མཇུག་བསྒྲིལ་ཡོད་པ་རེད་འདུག་བོད་མི་མང་སྤྱི་འཐུས་རྒྱུན་ལས་ཀྱི་སྐུ་ཚབ་ཚོགས་ཆུང་ཞིག་རྒྱ་གར་དགུན་དུས་གྲོས་ཚོགས་ལྡི་ལི་རུ་འཚོགས་བཞིན་ཡོད་པའི་སྐབས་དང་བསྟུན་ནས་རྒྱ་གར་གྲོས་ཚོགས་འཐུས་མི་དང་ལྡི་ལིར་བཅའ་བཞུགས་ཕྱི་རྒྱལ་སྐུ་ཚབ་ཁག་གི་གནད་ཡོད་མི་སྣ་སོགས་མཇལ་འཕྲད་ཀྱིས་བོད་དོན་ཞུ་སྐུལ་སོགས་ཀྱི་ལས་རིམ་སྤེལ་ཡོད་པ་རེད། དེ་ཡང་བོད་མི་སྤྱི་འཐུས་ཚོགས་གཞོན་བཀྲས་ཁང་སྒྲོལ་མ་ཚེ་རིང་ལགས་དང། སྤྱི་འཐུས་གོ་བོ་བློ་བཟང་འཕན་བདེ་ལགས། སྤྱི་འཐུས་ཚ་ནེ་ཚང་དོན་གྲུབ་བཀྲ་ཤིས་ལགས་གསུམ།

དེ་ནས་བོད་མི་མང་སྤྱི་འཐུས་རྣམ་པ་ས་གནས་རྒྱ་གར་གྱི་བོད་དོན་རྒྱབ་སྐྱོར་ཚོགས་པ་གི་གོ་སྒྲིག་གནང་བའི་གི་བགྲོ་གླེང་གི་ཚོགས་འདུ་ཞིག་གི་ཐོག་ལ་ཚོགས་བཅར་གནང་ནས་བོད་དོན་ཞུ་སྐུལ་གནང་ཡོད་པ་རེད་འདུག་ཡང་བོད་མི་སྙན་ངག་པ་དང་གཞས་ཚིག་རྩོམ་པ་པོ་འབོང་སྟག་རི་ལུའམ་མིང་ངོ་མ་ལ་རིན་ཆེན་དོན་གྲུབ་ཟེར་བ་ཁོང་རླངས་འཁོར་གྱི་དོན་རྐྱེན་གྱི་ཁྲོད་ནས་འདས་གྲོངས་སུ་སོང་ཡོད་པའི་གནས་ཚུལ་འདུག།

ལོ་ན་བཞི་བཅུ་ཞེ་བཞི་སོན་པའི་གི་སྙན་ངག་པ་ཁོང་ནི་འབོང་སྟག་ཏུ་བོད་ཡིག་གི་དུས་དེབ་ཐོག་མ་ཐོ་རངས་སྐར་ཆེན་དང་ཚགས་པར་ཐོག་མ་ཐེམ་ཆེན་ཚགས་པར་གསར་གཏོད་གནང་མཁན་ཡིན་ཞིང། ཁོང་གིས་བོད་ཡིག་གི་ནང་ལ་བྲིས་པའི་སྙན་ངག་དཔེ་དེབ་དྲུག་དང་དེ་བཞིན་རྒྱ་ཡིག་གི་ནང་ལ་བྲིས་པའི་སྙན་ངག་དེབ་སོགས་གཞས་ཚིག་བརྒྱ་ལྷག་བོད་ནང་གི་གཞས་པ་གཞས་མ་གྲགས་ཅན་མང་པོ་ཞིག་གིས་བཏང་མྱོང་ཡོད་པ་རེད་འདུག

འགྲེམས་སྟོན་དེ་ནི་ལོ་རྗེས་མ་ཡི་ཕྱི་ཟླ་གསུམ་པ་ཡི་ཚེས་བཅུ་བདུན་གྱི་བར་སྤེལ་རྒྱུ་ཡིན་པ་དང། འགྲེམས་སྟོན་དེ་ཡི་ནང་པཎ་ཆེན་སྐུ་ཐོག་དྲུག་པ་གྱིས་རྒྱ་ནག་ཆིང་རྒྱལ་རབས་ཀྱི་རྒྱལ་པོ་ཆན་ལུང་དང་པེ་ཅིན་གྱི་ནང་ལ་མཇལ་འཕྲད་གནང་བ་དེ་ནི་རྒྱ་ནག་དབུས་གཞུང་དང་བོད་བར་མ་ཟད་བོད་དང་ཆིང་རྒྱལ་རབས་ཀྱི་བར་ལ་སྒྱུ་རྩལ་དང་འཕྲུལ་རིག་གི་ཐོག་ལའང་འབྲེལ་བ་བཟང་མོ་ཡོད་པ་མངོན་གྱི་ཡོད་སྐོར། ཤིན་ཧྭ་གསར་འགྱུར་ལས་ཁུངས་ཀྱིས་བཏོན་ཡོད་པའི་གི་གནས་ཚུལ་གྱི་ནང་བཀོད་ཡོད་པ་རེད། ཉེ་བའི་དུས་སྐབས་རྒྱ་ནག་གཞུང་གིས་ངོས་འཛིན་བྱས་པའི་པཎ་ཆེན་རྒྱལ་མཚན་ནོར་བུ་གིས་བོད་ཀྱི་ས་ཁུལ་མང་པོ་ཞིག་གི་ནང་ལ་གཟིགས་སྐོར་ཕེབས་ཡོད་པ་རེད། གནད་དོན་དབྱེ་ཞིབ་པ་ཚོ་གིས་བརྗོད་ན་རྒྱལ་རབས་ལོ་རྒྱུས་དང་ཁྲིམས་ལུགས་ཀྱི་ཐོག་ནས ྋགོང་ས་ཏཱ་ལའི་བླ་མ་ཡི་ཡང་སྲིད་ངོས་འཛིན་གྱི་གནད་དོན་དང་འབྲེལ། ཁོང་གིས་འགན་འཁུར་ཆེན་པོ་ཞིག་བཞེས་རྒྱུ་ཡིན་པ་ཚོད་དཔག་བྱེད་ཀྱི་ཡོད་པ་རེད། ཡིན་ན་ཡང་དེ་སྔོན་ཕྱི་ལོ་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་ལྔ་གི་ལོར ྋགོང་ས་མཆོག་གིས་ངོས་འཛིན་གནང་བའི་གི་པཎ་ཆེན་སྐུ་ཕྲེང་བཅུ་གཅིག་པ་དགེ་འདུན་ཆོས་ཀྱི་ཉི་མ་མཆོག་རྒྱ་ནག་གཞུང་གིས་འཛིན་བཟུང་དོ་དམ་བྱས་ནས་ད་བར་ལོ་ངོ་ཉི་ཤུ་རྩ་བརྒྱད་སོང་ཡོད་ཀྱང་གང་ཉིད་སྐུ་འཚོ་བཞུགས་སོགས་ཀྱི་གནས་ཚུལ་གང་ཡང་ཤེས་རྟོགས་མེད་པ་ཞིག་བཟོས་ཡོད་པ་རེད། རྣམ་པ་ཚོས་ད་ལྟ་ཉན་བཞིན་པ་འདི་ནི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཁམས་སྐད་ཀྱི་ལས་རིམ་ཁག་ཡིན། མཚམས་འདིར་ཆབ་མདོ་བློ་བཟང་ལགས་ཀྱིས་ཕྱོགས་བསྒྲིགས་བྱས་པའི་ཆེད་སྒྲིག་ལེ་ཚན་ཞིག་ལ་ཉན་རོགས་ཞུ། ཕྱི་དངོས་པོའི་ཡར་རྒྱས་ཇི་ཙམ་ཕྱིན་པ་དེའི་ཚོད་ཀྱིས་མི་རྣམས་ཀྱི་ནང་སེམས་ལ་དཀའ་ངལ་ཆེ་རུ་འགྲོ་བཞིན་ཡོད་ཀྱང་ཕལ་ཆེ་བའི་ནང་སེམས་ཀྱི་དཀའ་ངལ་ལ་གདོང་ལེན་དང་འཕྲོད་བསྟེན་ཐད་དོ་སྣང་བྱེད་མ་ཐུབ་པར་མཐར་སེམས་པ་འཁྱོར་བ་དང་མི་བདེ་བ་སེམས་འཁྲུག་པ་སྨྱོ་བ་སོགས་སེམས་ནད་ཀྱི་ན་ཚ་སློང་གི་ཡོད་རེད་ཅེས་བདེ་སྐྱིད་གླིང་འཕྲོད་བསྟེན་སྨན་ཞབས་བཀྲ་ཤིས་སྒྲོལ་མ་ལགས་ནས་གསུངས་སོང། དེ་དག་ནི་ང་ཚོས་ག་ལ་ཡོད་ལབ་ན་འཕྲོད་བསྟེན་ལ་ནི་ཡོད། ད་འཕྲོད་བསྟེན་ལ་ཁག་གཉིས་ཡོད་ར་ལུས་ཀྱི་འཕྲོད་བསྟེན་དང་སེམས་ཁམས་ཀྱི་འཕྲོད་བསྟེན་ལ་ཡོད་ར། ཡིན་ཡང་མི་མང་ཆེ་ད་སེམས་ཁམས་ཀྱི་འཕྲོད་བསྟེན་ལ་དེ་ག་ཟིག་གི་དེ་ག་ལ་འོ་རེད་གོ་རྟོགས་མེད་སྐྱོ་རུ་ཞིག་ཆགས་འདུག་ཡོད་རེད། སེམས་ཁམས་ན་སེམས་ཁམས་ལ Mental Health ལ་བསམ་གི་མི་མང་ཆེ་གི་སྨྱོན་པ་རུ་ཞིག་གོ་རྟོགས་འཕེལ་འགྲོ་ཡོད་ར་འོང་དེ་གི་ད

མིང་མིང་བརྩེ་དེ་མེད་བཟོའི་ཆེད་དུ་ཨ་ནི་ང་ཚོ་གི་ད་དམིགས་བསལ་གྱི་འཕྲོད་བསྟེན་སྨན་ཁང་གི་ག་ལ་སེམས་ཁམས་ཀྱི་འཕྲོད་བསྟེན་སྐོར་གོ་རྟོགས་སྤེལ་ཡོད་རེད། རྩ་བའི་བོད་མིའི་སྒྲིག་འཛུགས་འཕྲོད་བསྟེན་ལས་ཁུངས་ཀྱི་ངོས་ནས་འཕྲོད་བསྟེན་སྤྱི་དང། ལྷག་པར་དུ་སེམས་ཀྱི་ན་ཚར་གདོང་ལེན་གང་ཐུབ་བྱེད་ཀྱི་ཡོད་པ་དང། བདེ་སྐྱིད་གླིང་དུའང་མི་མང་རྣམས་ལ་ན་ཚའི་རྒྱུ་རྐྱེན་དང། ངོ་བོ། གདོང་ལེན་བྱེད་ཐབས་སོགས་ཀྱི་ཐད་གོ་རྟོགས་ལས་འགུལ་སོགས་རྒྱུན་གཏན་ནས་བྱེད་ཀྱི་ཡོད་པ་རེད་འདུག། ང་ཚོས་ད་སྔ་དེ་དཀར་བོ་དང་སྤོ་བོ་རྨོ་མོ་ཡིན་ན་ག་འདྲས་ཅིག་ཡིན་ནའི་སེམས་ཁམས་ནད་པ་ཅིག་ད་ཟུར་དུ་བ་ལ་ག་བ་ཅིག་ཐུག་དེ་ཡིན་ན་ང་ཚོ་ལམ་སང་སྤོ་མོ་དེ་ཚོ་སྤོ་དེ་ཚོ་ཨོ་ཕར་ལ་མ་འགྲོ་ཕར་ལ་འགྲོ་ན་མི་དེ་ཤི་ན་འཚོ་བར་དང་མི་ཡི་ག་ལ་སྨྱོན་པ་རེད་དང

ད་ལྟ་འདི་ང་ཚོ་མི་མང་ཁོ་རང་ལ་ད་སེམས་ཁམས་ན་ཚ་ལབ་ན་ག་འདྲས་ཅིག་རེད་ཨ་ནི་མི། ཚང་མ་ལ་མིན་པ་ད་མི་ལྔ་ནས་མི་གཅིག་ལ་ན་སྲིད་ཀྱི་རེད་ལབ་ར་ཨ་ནི་འདི་ལ་ཁྱད་ཡོད་མ་རེད། ག་ལ་ན་ན་ཚ་ལ་པ་ཡི་སྨན་བཅོས་ཡོད་རེད་ལབ་ནས་ང་ཚོ་འགྲེལ་བཤད་ཅིག་རྒྱག་ར། ན་ཚ་འདིའི་རྒྱུ་རྐྱེན་ཡང་སྤྱི་ཚོགས་ཀྱི་གནོན་ཤུགས་ཚོས་སེམས་ངོར་བཟོད་མི་ཐུབ་པའི་སྡུག་བསྔལ་ཤུགས་ཆེན་འབྱུང་སྐབས་སེམས་པ་གནོན་མ་ཐུབ་པའི་རྐྱེན་གྱིས་ཡོང་གི་ཡོད་པ་རེད་འདུག། ད་ནི་སེམས་ཁམས་ན་ཚ་ལ་རང་དམིགས་བསལ་གྱི་རྐྱེན་གཙོ་བོ་ལ་དམིགས་བསལ་སྟོན་ཡག་རོགས་བྱེད་ཡོད་མ་རེད་ད། ཁ་ཤས་ཀྱིས་འཇིག་རྟེན་སྤུན་ཟླ་ཉེ་བོ་དེ་ཚོ་གྲོངས་རོགས་བྱས་ན་ཨ་ནི་ང་ཚོ་གི་ཁ་ལོ་ད། སེམས་པ་གི་ད་སེམས་ཁམས་མ་རེད་སེམས་པ་གི་ད་རང་བཞིན་མེད་བཅོས་མ་ཐུབ་ནས་ད་ང་ཚོ་ཁ་ཤས་མི་ཁ་ཤས་ནང་མི་གྲོངས་རོགས་བྱས་ན་ཡིན། ཉི་མ་གཅིག་གཉིས་ནང་ལོགས་ལ་ཨོ་ད།

མང་རེ་ཡོད་རེད་བསམ་གྱི་གདའ། སྤྱིར་བཏང་ན་ཚ་ག་འདྲ་ཞིག་ཡིན་རུང་དང་པོ་ན་ཚ་ངོས་འཛིན་དགོས་པ་གལ་ཆེན་པོ་ཡིན་པ་དང་ན་ཚ་འདི་ངོས་འཛིན་བྱེད་སྟངས་ཀྱང་གཙོ་བོ་ནད་པ་རང་གི་ངག་ནས་སེམས་ནད་དང་འབྲེལ་བའི་སྐད་ཆ་འདྲ་མིན་ཐོན་ཐུབ་དགོས་པ་དང། དེ་རྗེས་རྒྱུན་གཏན་ནས་ནད་པའི་ལུས་ངག་གི་སྤྱོད་པ་ལ་རྒྱུན་ལྡན་ཡིན་མིན་གྱི་དོ་སྣང་སྤྲད་དེ་ན་ཚ་ངོས་འཛིན་བྱེད་དགོས་ཀྱི་ཡོད་པ་རེད་འདུག། ད་དམིགས་བསལ་ང་ཚོ་ཡི་ལམ་སང་ལབ་ཐུབ་ཡོད་མ་རེད་ཉི་མ་གཅིག་མཐོང་རུང་འོ་ཁོ་སེམས་ཁམས་ན་ཚ་རེད་འདུག་ལབ་ལབ་ཐུབ་ཡོད་མ་རེད། འོང་དེ་སེམས་ཁམས་ན་ཚ་འདུག་མི་འདུག་ལྟ་ལ་གཅིག་ནི་སོ་སོ་ནད་པ་དེའི་ཁ་ནས་ཐོན་འོར་བ་ད་སྐད་ཆ་བཤད་འོར་བ་ང་ལ་དེ་རིང་ན་ཉི་མ་ཁ་ཤས་ཙམ་ད་བདུན་ཕྲག་གཉིས་ལས་ལྷག་སུ་འགྲོ་སོང་ང་མཚན་ལ་གཉིད་ཤོར་གི་མི་འདུག་ལའི་གྲོགས་དང་ཨ་མིག་མིག་གི་སྒྲ་མི་འདྲ་ལབ་སྐྱོ་ཨམ་ཅོག་གོ་གི་འདུག་ང་མི་དེ་ལ་མེད་སྐྱོ་ཡིན་ན་ཡིན་མི་ཡོད་སྐྱོ་གྲོགས་ཤིག་གོ་གི་འདུག་ཁོང་ང་ལ་འདྲ་མི་འདྲ་ལབ་ཀྱི་འདུག་ཨི་འདྲའི་བསམ། ཁ་ཤས་ནད་པ་ཁ་ཤས་འདྲའི་བསམ་རྒྱུ་འདི་ཡོང་སྲིད་ར། ཨཱ་ཁ་ཤས་ཡང། ཁུག་ཀྱོག་མི་སུ་གཅིག་ལ་སྐད་ཆ་མ་བཤད་བྱས་ཁོ་རང་གཅིག་པོ་ཁུག་ཀྱོག་ལ་བསྡད་སྡོད་རྒྱུ་འདི་ཡོང་སྲིད། དེ་ཡིན་དུས་ཁོ་ལ་ང་ཚོ་མི་འདི་ལ་དོ་སྣང་བྱས། ང་ཚོ་ཉི་མ་གཅིག་གཉིས་ལ་དོ་སྣང་བྱས་ནས་ལམ་སང་ང་ཚོ་ལ་དུས་མ་བཏབ་མི་འདི་མཉམ་དུ་འབྲེལ་བ་བྱས་ནས་ཡོད་ཧབ་ཏ་གཅིག་ཧབ་ཏ་གཉིས་ཧབ་ཏ། སྤྱིར་བཏང་ནང་བཞིན depression ནད་དང་ཧབ་ཏ་གཉིས་ལས་ལྷག་པ་ཕྱིན།

དེ་ཡིན་དུས་ཁོ་ལ་ང་ཚོས་ཡང་ལམ་སང་ཡང་སེམས་ཁམས་ཀྱི་རང་སྨན་ཁང་ཡོད་ར། འོན་དེ་ལ་སྟོན་དགོས psychiatric ལས་ནི་འོན་དེ psychiatric ལ་སྟོན་འགྲོ་བྱེད་ན་ཨ་ནི་ཧོ་སྨན་འདི་ཏག་ཏག་ཟ་འགྲོ་བྱེད་ན་ཨ་ནི་ཡང་ཕན་པའི་རེ་བ་ཡོད་རེད། སེམས་ཀྱི་ན་ཚའི་བཅོས་ཐབས་ནི། བོད་ལུགས་གསོ་བ་རིག་པའི་གཞུང་དུ་སེམས་ནད་སེམས་ཀྱིས་བཅོས་དགོས་ཞེས་གསུངས་པ་ལྟར། ནད་པ་གཅིག་པུར་མ་བཞག་པར་རྒྱུན་གཏན་ནས་ནད་པའི་མཉམ་དུ་བཤད་དགོས་པ་དང་ནད་པའི་སྐད་ཆ་ལ་མཐོང་སྤྲད་ཐུབ་དགོས་པ་གལ་ཆེན་པོ་ཡིན་པ་རེད། ཟས་ལ་ནི་ཁ་ཟས་དང་ཨིན་དེ་ལ་དམིགས་བསལ་ཡོད་མ་རེད་ད། ཡིན་ཡང་སྤྱིར་བཏང་ནི་ག་འདྲས་ཅིག་རེད་སེམས་ཁམས་ན་ཚ་ནད་པ་ག་འདྲས་ཅིག་ཡིན་ན་ཡང་གལ་སྲིད་ད་ང་ཚོས་ཀྱིས་རོགས་རམ་བྱེད་ད་ཁོ་ལ་ད་དམིགས་བསལ་གྱིས་ད་དངོས་ཡོད་རོགས་རམ་བྱེད་མ་ཐུབ་ན་ཡང་ཨ་ལེས་ཁོ་མཉམ་དུ་བསྡད་ནས་སྐད་ཆ་བཤད་འགྲོ་ཅིང་ང་ཚོས་སྐད་ཆ་བཤད་ན་གྱིས་ང་ཚོས་ཀྱིས་སེམས་པ་ནང་ལ་ན་ཚ་དེ་ཐོན་གྱི་ཡོད་ལབ་འདི་ཡོད་ར་དེ་ཡིན་དུས་ཁོ་མཉམ་དུ།

མི་དེ་ཁོ་རང་གཅིག་པོ་བཞག་མ་བཞག་བྱས་མཉམ་རུབ་བྱས་ནས་ནི་འཁྱམ་འཁྱམ་འཁྲིད་ན་རེད་སྐད་ཆ་བཤད་བསྡད་ན་ནང་མི་མཉམ་དུ་མཐུན་འབྲེལ་བྱས་བསྡད་ན་རེད་ད་ཁོ་ལ་ཡང་མི་མཐུན་འབྲེལ་བྱེད་དང་མཉམ་དུ་རོགས་རམ་བྱེད་དང་མཉམ་དུ་ཁྱེད་ག་ལ་འོར་དང། ལས་ཀ་ག་འདྲས་ཅིག་ཡིན་ན་ཁོ་ལ present བཟོ་ཐུབ་ན་ང་ཚོ་ཡག་པོ་ཡོད་རེད་བསམ་གྱི། སྤྱིར་བཏང་འཛམ་གླིང་སྤྱི་དང་སྒོས་སུ་རྒྱ་གར་ནང་ཏོག་དབྱིབས་རིམས་ནད་ཐོག་མར་ཁྱབ་གདལ་བྱུང་བའི་སྐབས་སུ་བོད་པ་མང་པོ་ཞིག་གི་སེམས་ལ་དཀའ་ངལ་ཤུགས་ཆེན་སྤྲད་ཡོད་པ་དང། འདིར་སྡེ་ར་ལྡུན་ཁུལ་གྱི་བོད་པའི་སྤྱི་ཚོགས་ཁྲོད་སེམས་ནད་དང་དེ་དང་འབྲེལ་བའི་ནད་ཀྱིས་ཕོག་མཁན་ཧ་ཅང་མང་པོ་བྱུང་ཡོད་འདུག། འཛམ་གླིང་འཕྲོད་བསྟེན་སྒྲིག་འཛུགས་ཀྱི་ཁོངས་གཏོགས་རྒྱལ་ཁབ་ཚང་མས་ཉིས་སྟོང་བཅུ་གསུམ་ནས་ཉིས་སྟོང་སུམ་ཅུ་བར་གྱི་སེམས་ཁམས་བདེ་ཐང་ཞབས་ཞུ་འཆར་གཞི་ལག་བསྟར་བྱེད་མུས་ཡིན་པ་དང། ཕྱོགས་ཡོངས་ནས་ནད་འགོག་ཐབས་ལམ་ལག་བསྟར་བྱེད་ཤུགས་ཆེ་རུ་གཏོང་དགོས་ཞེས་འཛམ་གླིང་འཕྲོད་བསྟེན་སྒྲིག་འཛུགས་ཀྱི་དྲ་རྒྱ་ནང་འཁོད་ཡོད་པ་རེད། སྡེ་ར་ལྡུན་བདེ་སྐྱིད་གླིང་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་བཟང་ནས། རྣམ་པ་ཚོས་ད་ལྟ་ཉན་བཞིན་པ་འདི་ནི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཁམས་སྐད་ཀྱི་ལས་རིམ་ཁག་ཡིན། མཐའ་མཇུག་ཏུ་ཕ་ཡུལ་ཞེས་པའི་ལེ་ཚན་གྱི་ནང་རྒྱ་ནག་གཞུང་གིས་བོད་ཀྱི་བྱིས་པ་ཆུང་ཆུང་ནས་རྐང་བཙུགས་ཀྱིས་སྲོལ་རྒྱུན་གྱི་ཆོས་ལུགས་བྱེད་སྒོ་སོགས་ལ་ཞུགས་མི་ཆོག་པའི་གྱི་དམ་བསྒྲགས་བྱེད་ཤུགས་ཆེ་རུ་བཏང་ཡོད་པ། ད་ལོ་ཡི་དགའ་ལྡན་ལྔ་མཆོད་ཀྱི་སྐབས་ཀྱི་དམ་བསྒྲགས་བྱེད་སྟངས་ལས་གསལ་པོར་མངོན་གྱི་འདུག་ཅེས་བོད་ནང་གི་བོད་མི་ཞིག་གིས་འགྲེལ་བརྗོད་གནང་ཡོད་པའི་གྱི་སྐོར་བསོད་ནམས་ལྷ་མོ་གྱིས་ཕྱོགས་བསྒྲིགས་བྱས་པ་ཞིག་ལ་ཉན་རོགས།